ཆོས་གཏམ་དང། ན་ཚ་མི་ཡོང་གི། ཨོ། སྨན་གྱི། འགྲོ་སྟངས་དང། དེ་ལས། ལས་རིམ། མང་པོ་འདི། རེ་ཌིའོ་ནང་ནས། མི་མང། ལྷན་རྒྱས། གསན་ཞུ་རོགས་གནང། འདི་ལས་རིམ་འདི། ཆུ་ཚོད། ཕྱེད་ཀ། མི་མང་གི། བར་ལ་གསན་ཞུ་གི། ཡིན་ནོ།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡི་གེ་བཀལ་སའི་གི་རྒྱ་དེ་དེ་རུ་བཞུགས། ཡིས་སྐལ་བཟས་བརྒྱ་དེ་ལས་རིམ་ཨ་ས་གའི་བ་ནི་པོག་སྦོགས་རྣམ་པར་གཅིག་ལས་སྐོར་གཉིས་བདུན་དགུ་ཀར་མ་འགྲོ་ནེ་པཱལ་ལས་རིམ་སྐལ་བཟས་ཡི་བ་ཐང་ཅིག་སེང་རོ་ནང་ལས་རིམ་ཨ་ས་གའི་བ་ནི་པོག་སྦོགས་རྣམ་པར་གཅིག་ལས་སྐོར་གཉིས་བདུན་དགུ་ཀར་མ་འགྲོ་ནེ་པཱལ།

朋友们， 欢迎您收听西藏语的福音节目。 如果您想和我们联络的话， 请您写信到香港九龙中央邮政信箱七一零三零号， 香港九龙中央邮政信箱七幺零三零号， 写给福音节目收就可以了。 我们的电子信箱是佳丽，

དེ་རིང་གི་ལས་ནི་ཚང་མ་རེ་ཌིའོ་ཉན་མཁན་གྱི་མི་མང་གི་རེད་དེ་རེ་ཌིའོ་ནས་མི་མང་ཚང་མའི་གི་བར་ལ་དུས་ཚོད་འདི་ལ་སླེབས་པོ་ཡོད་པ་རེད་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་ཅིག། ང་དེ་རིང་ཡབ་དཀོན་མཆོག་གི་འགྲོ་སྟངས་ཀྱི་དོན་ནས་ཁྱེད་ཚོ་མི་མང་ཚང་མ་ལ་ལས་རིམ་ཅིག་ཕུལ་མཁན་གྱི་གདོང་ནས་ཡང་ཡབ་ཡེ་ཤུ་ལ་སྨོན་ལམ་དང་པོ་ཞིག་ཞུ་གི་ཡིན་ནོ་གཞི། ཡབ་ཡེ་ཤུ་ལ་ཕྱག་འཚལ་ལོ། ཡབ་ཡེ་ཤུ་གི་འགྲོ་སྟངས་ཀྱི་ཐོག་ལ་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་སླེབས་པའི་སྐབས་ལ།

ཁྱེད་རང་ལ་བྱམས་པོ་བྱས་ནས་བྱས་གནང་གི་ཡོད་རེད་བླ་ན་མེད་པའི་དཀོན་མཆོག་གི་ཡེ་ཤུ་ཡི་ཁྱེད་རང་གི་དོན་ལ་གནང་བ་རེད་གལ་ཏེ་ཁྱེད་རང་གི་དོན་དད་པ་དང་ཡིད་ཆེས་བྱས་ན་ཁོང་གིས་ཁྱེད་རང་གི་སྡིག་པ་ཁྱེར་གནང་གི་རེད། གལ་ཏེ་ཁྱེད་རང་གིས་ནོར་འཁྲུལ་བྱས་ན་བླ་ན་མེད་པའི་དཀོན་མཆོག་ལ་དགོངས་པ་སློང་ན་གནང་གི་རེད། གལ་ཏེ་ཁྱེད་རང་ལ་མི་ཞིག་གིས་ཁོང་ཁྲོ་ལངས་ནས་ཡེ་ཤུས་ཁྱེད་རང་ལ་མི་འདི་ཚོ་ལ་དགོངས་པ་སྤྲད་དགོས་གསུང་གི་རེད། ཡེ་ཤུ་གི་ཁྱེད་རང་ལ་མི་ཚེ་འདིའི་ནང་གི་ཕོ་ཞག་གནང་འདོད་ཡོད་རེད། ཡེ་ཤུ་གི་ཁྱེད་རང་དང་པོ་སྡོད་ཀྱི་ཡོད་རེད། ཁོང་གིས་ཁྱེད་རང་ལ་ན་ཚ་ཚང་མ་ནས་གསོལ་བ་བཏབ་པོ་ཡོད་རེད། ཡེ་ཤུ་གིས་ཁྱེད་རང་ལ་འཇིགས་པ་མེད་པའི་གི་རྒྱལ་ཁ་གནང་གི་རེད། ཡེ་ཤུ་གིས་ཁྱེད་རང་གི་གོམས་གཤིས་ངན་པ་ཚང་མ་ནས་ཐོན་པ་གནང་གི་རེད། མི་ཚེ་འདི། རྫོགས་པའི་གི་རྗེས་ལ་ཁྱེད་རང་ལ་ཡེ་ཤུ་ཡི་མཉམ་དུ་ཞིང་ཁམས་ལ་ནང་གཅིག་ཡོད་རེད། ཡེ་ཤུ་གིས་ཁྱེད་རང་གི་མི་ཚོ་ཞིབ་ཚགས་ཡི་ཐོག་ནས་ལྟ་རྟོག་ཡི་བྱེད་ཀྱི་ཡོད་དེར་བརྟེན་རྟག་པར་སྨོན་ལམ་བརྒྱབ་པའི་དྲན་གསོ་བྱེད་དགོས། ཁྱེད་རང་གིས་ཡེ་ཤུ་གི་སྐོར་བཤད་པ་རྣམས་ནང་མི་དང་གྲོགས་པོ་ལ་ཡང་བཤད་དགོས། ད་ཁྱེད་རང་བླ་ན་མེད་པའི་གི་དཀོན་མཆོག་གི་མི་ཚང་གི་ནང་སྐྱེས་བ་རེད། ཇོ་བོ་ཡེ་ཤུ་གིས་ཁྱེད་རང་ལ་ལས་བདེན་པ་གང་ཡིན་པ་བྱེད་པ་ལས་རོགས་པ་གནང་གི་རེད་བླ་ན་མེད་པའི་གི་དཀོན་མཆོག་གི་བཀའ་ཡག་པོ་འདི་རེད་ཐུགས་རྗེ་ཆེ། ཁྱེད་ཚོ་མི་མང་ལྷན་རྒྱས་རྣམ་པ་ཚོ། བླ་ན་མེད་པ་མེད་པའི་དཀོན་མཆོག་མི་ཚང་མ་ལ་བྱམས་པོ་ཡོད་བླ་ན་མེད་པའི་གི་དཀོན་མཆོག་གིས་འཛམ་བུ་གླིང་བཟོས་པ་རེད་ཁོང་ཚོ་ཡི་མིང་ལ། ཁོང་ཚོ་ཡི་མིང་ལ་ཨ་དམ་དང་ཧ་བ་ཟེར་ཡོད་ཁོང་ཚོ་ཡི་ནང་དང་ཨི་ཟི་རལ་གི་བུ་རང་རེད་བླ་ན་མེད་པའི་གི་དཀོན་མཆོག་དཀོན་མཆོག་ནི་ཡང་དག་པ་རེད་ཡང་དག་པ་རེད་ཁོང་གིས་ཁོང་ཚོ་ལ་གནས་ཚུལ་ཡག་པོ་ཤ་སྟག་བྱུང་བའི་གི་འདུན་པ་ཡོད་རེད་ཁོང་ཚོ་ག་རེ་བྱེད་དགོས་པ་དང་མི་མི་དགོས་པ་བླ་ན་མེད་པའི་གི་དཀོན་མཆོག་གིས་ཨ་དམ་དང་ཧ་བ་ལ་བླ་མེད་པའི་གི་བླ་ན་བླ་མེད་པའི་གི་བླ་ན་མེད་པའི་གི་ཁྱོད་ཀྱི་བཀའ་ལ་ཉན་དང་མ་ཉན་པའི་གི་ནུས་པ་ཡོད་པ་རེད། བདུད་ཀྱིས་བླ་ན་མེད་པའི་གི་དཀོན་མཆོག་གི་དང་ཁོང་གི་ནང་མི་ལ་གཏད་པའི་གི་ཁོང་གི་བདུད་དེ་ཚོའི་ལྡུམ་ར་ཡི་ནང་ལ་སླེབས་ནས། སྦྲུལ་གྱི་གཟུགས་པོ་ཡི་ནང་དུ་ནས་སྤྲུལ་བ་རེད། བདུད་ཀྱིས་ཧ་བ་ལ་ལབ་པའི་བླ་ན་མེད་པའི་གི་དཀོན་མཆོག་གིས་ཁྱེད་རང་ལ་བདེན་པ། བཤད་ཀྱི་མི་འདུག་ཧ་བ་ཡིན་གི་བདུད་ཀྱིས་གང་ལབ་ལ་ཡིད་ཆེས་བྱས་པ་རེད་ཨ་དམ་གྱིས་ཡིད་ཆེས་མི་དགོས་པ་ཤེས་ཀྱི་རེད། ཡིན་ན་ཁོང་བླ་ན་མེད་པའི་གི་དཀོན་མཆོག་གི་བཀའ་ལ་མ་ཉན་པའི་ཐག་བཅད་པ་རེད། ཨ་དམ་གྱིས་བླ་ན་མེད་པའི་དཀོན་མཆོག་གི་བཀའ་ལ་ཉན་འདུག་དེར་སྡུག་ཅག་ཞེད་པོ་ཡི་གཅིག་བསགས་པ་རེད་ཁོ་ཤེས་ནས་བླ་ན་མེད་པའི་དཀོན་མཆོག་ནས་ཡིབ་པའི་གི་ཐབས་ཤེས་མང་པོ་བྱེད་པ་རེད་བླ་ན་མེད་པའི་དཀོན་མཆོག་གིས་གསུངས་པ། ཡང་ཨ་དམ་ཁྱེད་རང་གིས་སྡིག་པ་བསགས་པ་རེད་ད་ཁྱེད་ཚོ་ལ་ལྡུམ་ར་བཞག་ནས་འགྲོ་དགོས་རེད་འཛམ་བུ་གླིང་གི་ཕོ་ཤིང་བྲག་ཡོད་པའི་གི་ཚབ་ལ་འཛམ་བུ་གླིང་གི། ཕོ་ཤ་ཕོ་ཆགས་པ་དང་དགའ་པོ་ཡོད་པའི་གི་ཚབ་ལ་མ་དགའ་བ་ཆགས་པ་རེད་མི་རྣམས་ཕར་ཚུར་གསོད་རེས་ཡག་འགོ་ཚུགས་པ་རེད་ཨ་དམ་དང་ཧ་བ་ནི་ང་ཚོ་ཚང་མའི་གི་རླབས་ཆེན་གྱི་གི་མེས་པོ་རེད་གི་གི་རེད་ཚང་མ་ཚང་མ་ཡང་དེ་ཚོ་ཡོད། གང་ལ་ཟེར་ན་ཨ་དམ་གྱིས་སྡིག་པ་བསགས་པ་རེད། ང་ཚོ་ཚང་མ་སྡིག་པ་བསགས་ཐིག་གི་ཕྱིར་ཐིག་ཕྱིར་ཐིག་བྱས་པ་རེད། བླ་ན་མེད་པའི་དཀོན་མཆོག་ལ་མི་བསང་དཀྱིལ་གྱི་འཆར་གཞི་གཅིག་པ་ཡོད་མི་ཚང་མ་སྡིག་ཅན་ཡིན་ནའང། ད་དུང་ཡང་ཁོང་གིས་བྱམས་པོ་གནང་གི་ཡོད་ན་བླ་ན་མེད་པའི་དཀོན་མཆོག་གིས་མི་མི་ཡི་ཐག་གཅོད་གནང་བ་རེད། དེར་བརྟེན་ཁོང་གི་སྲས་མི་ཡུལ་ལ་ཕེབས་པ་རེད། ཡིན་ནའང་ཁོང་གི། པ་ལགས་ནི་ཡབ་ཆེན་བླ་ན་མེད་པའི་གི་དཀོན་མཆོག་རེད། ཡེ་ཤུ་ཁོང་གི་པ་ལགས་ནི་ཡབ་ཆེན་ཡབ་ཆེན་དཀོན་མཆོག་རེད། དེར་བརྟེན་ཁོང་ང་ཚོ་ནང་བཞིན་འཁྲུངས་ཡོང་པ་རེད། ཁོང་སྡིག་པ་མེད་པའི་གི་མེ་ལོང་མི་ལོ་བཞུགས་པ་རེད། ཡེ་ཤུ་ང་ཚོ་ཡི་སྡིག་པའི་གི་དོན་ལ། གྲོངས་པ་བླ་ན་མེད་པའི་དཀོན་མཆོག་གི་ཤེས་བྱ་ཀུན་ཡོད་རེད། ས་ཆ་ག་ག་པར་མི་རབས་ཐམས་ཅད་ཀྱི་ཡང་མི་རྣམས་ཀྱི་སྡིག་པ་བྱེད་པའི་གི་དད་པ་ཚང་མ་ཁོང་གིས་འཁྱེར་ཐུབ་ཀྱི་ཡོད་རེད། དེར་བརྟེན་ཁོང་རང་རྒྱལ་རྒྱང་ཤིང་ལ་གྲོངས་བཅུག་པ་རེད། ཡེ་ཤུ། ཡེ་ཤུ་གི་རླུང་འཚུབ་མེད་པ་ར་ཆགས་པ་དང་ལ་ཟར་ཤི་བ་ནས་ལངས་པ་རེད་ཁོང་གིས་མི་གྲོད་པ་ལྟོགས་ནས་བཞི་སྟོང་ལ་ཁ་ལག་གནང་བ་རེད་མི་བཞི་སྟོང་གི་དམག་མི་ཁོང་བཟུང་བ་ལས་ཁོང་ཐུག་གི་རེད་འདུག་པ་ལས་བསྟོད་པ་ཐུག་རེད་གི། གང་ཞིག་ཁོང་ལ་གཟེར་རྒྱབ་པ་ར་ལས་བསྐོས་པ་ཐུག་པ་རེད་ཡིན་ན་ཡང། ཁོང་གིས་ང་ཚོ་ཡི་སྡིག་པི་གི་ཉེས་པ་ཁྱེར་པི་གི་ཆེད་དུ་གྲོངས་བཅུས་པ་རེད་ཡང་དེས་གསུངས་པ་རེད་ཡབ་ཡེ་ཤུ་གི་དོན་གི་འགྲོ་སྟངས་དང་ཅི་ཚང་གོ་གི་བཀའ་དང་ཐུགས་རྗེ་ཆེ་གི་ཞུ་གི་གསུང་རབ་དེ་ངས་གི་ཁྱེད་ཚོ་མི་མང་ཚང་མ་ལ་ཕུལ་ཚར་པ་རེད་ཁྱེད་ཚོ་མི་མང་ཚང་མ་ཐུགས་རྗེ་ཆེ་ཞུ་གི་རེད་ང་ད་ལྟ་ཁྱེད་ཚོ་མི་མང་ཚང་མ་ལ་གུང་བཟང་ཆེ་ཞུ་གི་རེད་རེ་ཌི་འོ་ཉན་མཁན་གི་མི་མང་འདི་ནི་དུས་ཚོད་འདི་ནི། དེ་གཏམ་དང་ཡབ་ཡེ་ཤུ་གི་ཕྱོགས་ཀྱི་གསུང་རབ་ཚང་མ་སྨྲས་ཏེ་དུས་ཚོད་དེ་རིང་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཅིག་སང་ཉིན་ཡང་འདི་གའི་དུས་ཚོད་ལ་འོ་རང་ཚང་མ་ཡང་ཐུག་གི་རེད་དེ་རིང་གི་དུས་ཚོད་ལ་ཁྱེད་ཚོ་མི་མང་ཚང་མ་ལ་གུང་སང་ཅིག་ཞུ་གི་རེད་ཐུགས་རྗེ་ཆེ་ཨ་ས་གའི་བར་ནས་རེ་ཌི་འོ་ཚོགས་པའི་གི་མི་མང་ཚང་མ་ལ་གུང་སང་ཞུ་གི་རེད་བཀྲ་ཤིས་བདེ་ལེགས་ཨ་མེན།

ཞག་པོ་དེ་འདྲ་ནང་ལ་དེ་ནི་གཟའ་སྤེན་པའི་ཉིན་མོ་དེ་སྟག་སྐྱ་རྗེ་བོ་རང་དེ་རེ་མིའི་འོ་ལ་འཛོམས་འཇུག་གོ་ར་ཤེས་དེ་ནས་ཁོ་ཚོའི་གི་དགོན་པ་ཁ་ཁ་སོ་སོ་ལ་ཁོ་དཀྲུག་འགྲོ་གོ་ག་ར་ཤེས་ཁོས་གི་ད་ཅི་ཚང་གོ་ལ་ར་སེམས་སྙོམས་པོ་བྱེད་ནས་ཁོས་གི་དཀྲུག་གོ་ག་ར་ཤེས་དེ་ནས་ཁོས་གི་མི་མང་ཡ་ལ་དེ་རེ་ལ་ར་ཡང་སྡིགས་ཚུལ་ཞིག་སློབ་པ་ལ་ལ་དེ་འདྲ་དེ་འདྲ་ལ་དེ་ནས་ཁོ་ལ་ཤོག་མ་གོ་ག་ར་ཤེས་ཨ་དེ་ནས་ཤོག་མེད་དེ་དེ་ནས་ཁོས་གི་དེ་ནས་ཁོ་ཚོ་དེ་རེ་ཚང་མ་ལ་སེམས་སྙོམས་པོའི་གི་འགྲོ་སྟངས་དེ་ཅི་ཚང་གོ་ལ་བས་ཁོ་ན

ཅིས་མ་ཟིན་པ་ན་ཁོས་གི་ལས་ཀ་དེ་ཚུལ་ཁྲིམས་དེ་ཡག་པོ་བེད་པས་ཁོས་གི་གཉོམ་ཆུང་སྤྲང་པོ་སྤྲང་པོ་དེ་ནས་ཧ་མི་གོ་སྟེ་རེད་ལ་ཁོས་གི་ཅུག་ཏོ་ཡག་པོ་བེད་པས་དེ་ནས་ཁོས་གི་བྱེ་མ་ཀས་ཁོས་གི་དན་ད་འདི་ལ་མང་པོ་ཅིག་ཁོས་བྱེ་བྱེ་ཆུང་པོ་རེད་ད་ད་ད་སེ་དེ་ལ་ད་ཁོ་ཚོ་གྲོང་དུ་འགྲོ་ན་ད་ཁོང་གི་འགྲོ་སྟངས་ཆོས་ཁང་གི་མི་དང་དེ་དེ་འཛམ་བུ་གླིང་ལ་ད་མི་མང་ཚང་མ་དེ་ཁོང་གི་འགྲོ་སྟངས་ཆོས་ཁ་ཆོས་འོ་ད་འདི་གི་འགྲོ་སྟངས་རེད་དེ་རང་དེ་ནས་དགོན་པ་ལ་ལས་ཀ་བེད་མཁན་གི་གཙོ་བོ་གི་མི་དེ་གི། འདི་ཅི་ཚང་གོ་དེ་ཅི་བེད་ཁོ་གོ་གོ་ཡར་ཅི། འདི་འགྲོ་སྟངས་ཅི་ཚང་གོ་དེ་ཅི་ཁོའི་བེད་ཁོ་སོ་མ་ན་དེ་ལས་གི་བེད་མི་འཛའ་ཡག་པ་ཅི་གང་ཡང་ཡོང་མ་རེད་ཅི་ཧོ་ད་འདི་གི་འགྲོ་སྟངས་དེ་ལ་རང། ཅི་སྒྲིག་འཛུགས་དམ་པོ་གོ་གོ་ཡར་ཅི་དེ་ནི་ཁོང་གི་གསུང་ནང་དུ་ཡོ་ཡར་ཅི་ད་འདི་དེ་ལ་ཁྱེད་རང་དེ་རེད་གི་རང་ཁོ་རང་གི་ཉན་རོགས་གནང་ང་འདི་གི་ཐོག་ལ་ཁྱེད་ཚོ་མི་མང་ཚང་མ་ལ་འགྲོ་སྟངས་ཞུས་ནས་དེ་རིང་གི་འདི་ལས་རིམ་དེ་དེ་ལ་ར

མྱོང་གི་ཡོད། རེ་ཌི་འོ་གསན་མཁན་གི་མི་མང་ཚོ་དུས་ཚོད་འདི་ནས་ད་རྫོགས་ཀྱི་རེད་གསུངས། དེ་རིང་གི་འདི་ལས་རིམ་ལ

གཞན་དག་གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགུང་སངས་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།